བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང། ཉེ་ཆར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་ཐའེ་ལེན་གྱི་ཆུ་ལ་ལོང་ཀོན་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཡར་ལྷོ་ཤར་ཨེ་ཤི་ཡའི་ཁོར་ཡུག་གནས་སྟངས་ཐོག་ལ་མཁས་པ་ཁག་ཅིག་དང་ལྷན་དུ་བོད་ཀྱི་ཁོར་ཡུག་དང་གཙང་ཆུ་ཁག་གི་གནས་སྟངས་དང་དེ་ག་ནང་བཞིན་ཆུ་འགོ་བོད་ལ་ཡོད་པའི་གཙང་ཆུ་དེ་དག་ད་ལྟ་ནས་སྲུང་སྐྱོབ་བྱ་མ་ཐུབ་པ་ཡིན་ཚེ་ད་ནས་དུས་ཚོད་རིང་པོ་མ་སོང་བའི་གོང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་མང་པོར་ཆུ་དཀོན་པའི་དཀའ་ངལ་འཕྲད་རྒྱུའི་ཉེན་ཁ་ཡོད་པའི་སྐོར་ལ་གྲོས་མོལ་ལྷན་ཚོགས་ཤིག་གནང་ཡོད་པ་རེད། དེ་རིང་འདི་ག Voice of America རྒྱང་སྲིང་རླུང་འཕྲིན་ཁང་གི་ཁོར་ཡུག་དང་འབྲེལ་བའི་ལེ་ཚན་འདིའི་ཐོག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་སྡེ་ཚན་གྱི་འགན་འཛིན་བདེ་ཆེན་དཔལ་མོ་ལགས་སུ་ཚོགས་འདུ་འདི་ཡི་དམིགས་ཡུལ་དང་དེ་ག་ནང་བཞིན་གནད་འགག་ཇི་ཡོད་ཐོག་ལ་ཡར་བཅར་འདྲི་ཞུ་གི་ཡིན། བདེ་ཆེན་དཔལ་མོ་ལགས་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ཐོག་ལ་ཡར་ཕེབས་པར་བཀའ་དྲིན་ཆེ་ཞུ་བ་དང་ཆབས་ཅིག་ཨ་ནི་བཅར་འདྲི་ཞུ་ཡ་ལ་ཡ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་མཐོ་སྒང་གི་གཙང་ཆུའི་གནས་སྟངས་སྐོར་གྱི་བགྲོ་གླེང་ཚོགས་འདུ་འདི་ཡི་དམིགས་ཡུལ་དང་དེ་ག་ནང་བཞིན་ཨ་ནི་བགྲོ་གླེང་འདི་འདྲ་ཞིག་ཐའེ་ལེན་ནང་ལ་ཡར་གནང་དགོས་དོན་ག་རེ་ཡིན་ན། གནང་བ་ད་ལྟ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་དེ་ད་ལྟ་ཐའི་ལེན་གྱི་རྒྱལ་ས་བེང་ཀོག་ལ་གོ་སྒྲིག་ཞུས་པ་རེད། ད་ཐའི་ལེན་ལ་ཞུ་དགོས་པའི་ཁོང་ཚོ་བྱེད་དགོས་པའི་རྒྱུ་མཚན་གཙོ་བོ་དེ་ད་ལྟ་བོད་ཀྱི་ཆུ་བོ་ཆེ་བ་གཉིས་རྫ་ཆུ་དང་རྒྱལ་མོ་རྔུལ་ཆུ། ཐའི་ལེན་གྱི་ས་ཁུལ་ནས་མར་རྒྱུག་གི་ཡོད་དུས་སྐབས་སུ་ལ་ཐའི་ལེན་ས་ཁུལ་དེ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད། དམིགས་བསལ་གྱིས་ད་ལོ་ད། ཆུ་དེའི་སྒང་ལ་ནི་གཅིག་རྒྱ་ནག་གཞུང་གིས་ཆུ་རགས་མང་པོ་རྒྱག་གི་ཡོད་རྐྱེན་གྱིས་འདི་ས་ཁུལ་རྒྱུག་སའི་ས་ཁུལ་ནི་ལའོ་སི་རེད་ཐའེ་ལེན་རེད་ཀམ་པུའུ་ཅི་ཡ་རེད་མེན་མཱ་རེད་ཝེད་ནམ་འདི་ཚོ་ས་ཁུལ་མང་པོ་ཅིག་ལ་ནི་ཆུ་ཡི་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་ཡོད་ཙང་ནི་དེ་ཆུ་སྒང་ལ་ནི་དམིགས་བསལ་གྱི་དོ་སྣང་ཡོད་པ་དང་དེའི་སྟབས་བསྟུན་བྱས་ནི་ང་ཚོ་ཚོགས་འདུ་དེ་ཕ་གི་ལ་གོ་སྒྲིག་ཞུས་བྱས་དེ་ལ་ང་ཚོ་ད་ལྟ་ཆུ་དེའི་ཡོང་ཁུངས་གཙོ་བོ་དེ་ནི།

ཐའེ་ལེན་གྱི་ལུང་པ་ནང་ལོགས་ལ
སྔར་དང་མ་འདྲ་བར་ནི་ད་ལོ་ཤས་རིང་ལ་ཆུ་སྒང་ལ་འཛུགས་སྐྲུན་ག་འདྲས་བྱེད་མ་བྱེད་དེ་གི་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་མེད་དེའི་སྒང་ལ་དམིགས་བསལ་གྱི་དོ་སྣང་ཤུགས་ཆེན་པོ་ཞིག་ཡོང་བསྡད་ཡོད་རེད་དེ་ཡིན་དུས་སྐབས་སུ་ལ་ད་ལོ་ལྟ་བུ་ཡིན་ན་ཐའེ་ལེན་གཞུང་གིས་ནི་རྒྱ་ནག་གཞུང་མཉམ་དུ་ལ་ཟུང་འབྲེལ་བྱེད་བྱས་ཁོང་རང་ཚོ་གི་ཆུ་རགས་མང་པོ་ཞིག་རྒྱག་ཡག་གི་དེ་འདྲས་འཆར་གཞི་ཅིག་བཏིང་གནང་ཡོད་རེད་དེ་ཡིན་དུས་སྐབས་སུ་ལ་འདི་གི་ད་མི་མང་གི་ཐའི་ལན་གྱི་མི་མང་ཡོད་པ་ཁོ་རང་ཚོ་ནང་ལོགས་ལ་སེམས་འཚབ་ཤུགས་ཆེན་པོ་ཞིག་སྐྱེས་བསྡད་འདུག་དེ་ཡིན་དུས་ནི་ཁོ་རང་ཚོ་གིས་ད་ཆུ་རགས་རྒྱག་པའི་རྐྱེན་གྱིས་དེའི་ཁེ་ཕན་ཚང་མ་གཞུང་དང་བཟོ་གྲྭ་ཆེ་བ་དེ་ཚོ་ལ་ཡར་འགྲོ་གི་ཡོད་དུས་སྐབས་ཚོ་ལ་མི་མང་དཀའ་ངལ་དེ་ཚོ་ཚང་མ་འཕྲད་མཁན་དེ་ཚོ་ཆུ་དེ་ག་ལ་ཉིན་ལྟར་བརྟེན་བསྡད་མཁན་མི་མང་དེ་ཚོ་ལ་དཀའ་ངལ་འཕྲད་བསྡད་ཡོད་རེད་དེ་ཡིན་དུས་སྐབས་སུ་ལ་མི་མང་གིས་ད་གཞུང་ལ་ཅིག་ད་ཧ་ལོ་འདི་གི་འཛུགས་སྐྲུན་འདི་དང་འདི་ཚོ་གི་སྲིད་ཇུས་འདི་ཚོ་སྒང་ལ་མ་དགའ་བའི་རྣམ་འགྱུར་ཤུགས་ཆེན་པོ་ཞིག་ཡོང་གི་འདུག། དེ་ཡིན་དུས་སྐབས་སུ་ལ་ད་ལྟ་ལོ་ཤས་རིང་ལ་ནི་ཐའི་ལེན་གྱི་ས་ཁུལ་ནང་ལོགས་ལ་ཁོ་རང་ཚོ་ཚོགས་འདུ་མང་པོ་ཅིག་འགོ་འཛུགས་བྱས་བྱས་དེའི་སྐབས་ལ་གྲོས་བསྡུར་ཤུགས་ཆེན་པོ་ཞིག་འགྲོ་དེ་འགྲོ་བཞིན་པ་ཅིག་རེད་ཤག་དེ་ཡིན་དུས་སྐབས་སུ་དེ་འདྲའི་གི་ཚོགས་འདུ་ཚོས་གཉེན་དགའ་བྱེད་སྐབས་སུ་ལ་ང་ཚོ་དེ་འདྲའི་ཚོགས་འདུ་ཆུ་གོང་མཐོ་དུས་སྐབས་སུ་ལ་ང་རང་ཚོ་གི་བོད་པའི་གི་ད་ཁ་ལོག་རེད་ད་ཆུ་རེད་བོད་པའི་གི་ད་ང་ཚོ voice ཚོ་དེ་ག་ལ་འཁྱེར་ཐུབ་ན་ནི་དེ་ཡི་ཁ་ལོག་རེད་ད་ཆུ་རྒྱུག་སའི་ས་ཁུལ་ཚང་མ་གི་ད་བསམ་བློ་དེ་གཅིག། ཡར་གཅིག་སྤུངས་ཐུབ་ན་འདི་ཡིས་ཆུ་གི་སྲུང་སྐྱོབ་བྱེད་ཡས་ཀྱི་ཁེ་ཕན་ཅིག་རྟ་མཆོག་དེ་མ་སྒྲག་བྱེད་ཀྱི་ཡོང་ཡས་ཀྱི་རེ་བ་ཅིག་མཐོང་གི་འདུག་ལགས། བློ་གསལ་བདེ་ཆེན་ལགས། བོད་ཀྱི་ཁོར་ཡུག་གནད་དོན་ཐོག་ལ་ཡར་ལྷན་རྒྱས་ཚོས་ད་རྒྱ་ནག་གཞུང་གིས་ནི། བོད་ཀྱི་ཡུལ་དང་མི་རིགས་ཆོས་དང་རིག་གཞུང་ཚང་མ་རྩ་མེད་བཟོ་གི་ཡོད་པ་དེ་ཚོའི་སྐོར་ལ་གོ་རྟོགས་སྤེལ་གྱི་ཡོད་པ་དེ་ཚོ་སྨོས་མི་དགོས་པ་རེད་རྒྱུན་དུ་ནས་ཨ་ནི་ད་ལན་བོད་ཀྱི་ཁོར་ཡུག་དང་གཙང་ཆུ་དེ་དག་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ལག་ཆ་ལྟ་བུ་ཞིག་ལ་ཡར་བེད་སྤྱོད་གཏང་གི་ཡོད་པ་དང་ད་ཨ་ནི་ཞི། གནས་སྟངས་དེ་ཚོའི་སྐོར་ལ་བོད་མི་ཞིག་གིས་བཤད་པའི་སྐབས་སུ། ད་ནམ་རྒྱུན། མཁས་དབང་ཞིག་གིས་འགྲེལ་བཤད་བརྒྱབ་པ་དང་མི་འདྲ་བའི་ཨ་ནི་ག་རེ་ཟེར་དོ་སྣང་བྱེད་སྟངས་རེད་ཡང་ན་ལྗིད་ཁོག་མི་འདྲ་བ་དེ་འདྲའི་ག་རེ་ཟེར་བྱུང་ངས། ད་ལྟ་ང་ཚོ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚོགས་འདུའི་ཨ་ནི། ཐེངས་བཞི་པ་དེ་ཆགས་སྡོད་དུས་སྐབས་སུ་ལ་ཐེངས། སྔོན་ནས་ནི། ཉིས་སྟོང་བཅོ་ལྔ་ཉིས་སྟོང་བཅུ་དགུ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ནི་གོ་སྒྲིག་ཞུས་པ་རེད། སྔོན་གྱི་ནི་ཚོགས་འདུ་གསུམ་དེ་ནི་ང་ཚོ་ནམ་རྒྱུན་དུ་གི་ད་བོད་ཀྱི་ཁོར་ཡུག་གལ་ཆེན་པོ་ཡིན་པ་དང་གནམ་གཤིས་འགྱུར་ལྡོག་ཡོང་བ་དང་རྒྱ་ནག་གཞུང་སྲིད་ཇུས་ག་འདྲ་འཛིན་གྱི་ཡོད་པ་དང་དེ་འདྲའི་སྒང་ལ་ནི་ཅིག་ཚོགས་འདུ་གོ་སྒྲིག་ཞུས་པ་རེད་ད་ད་ལོ་དེ། གྲོས་བསྡུར་བྱས་ཀྱི་བརྗོད་གཞི་གཙོ་བོ་དྲུག་ཅིག་ཆགས་ཡོད་རེད། དེའི་ནང་ལོགས་ལ་ནི། བོད་པའི་གི་གཏམ་བཤད་པ་ནི་མི་ཁག་དྲུག་ཅིག་སྐད་བཏང་ཡོད་རེད། དེས་ང་རང་ཚོ་བོད་པའི་གི་གཏམ་བཤད་པ་གཅིག་སྐད་བཏང་བའི་རྒྱུ་མཚན་གཙོ་བོ་དེ། ནམ་རྒྱུན་དུ་ཡིན་ན། མཁས་དབང་མང་པོ་ཡོད་རེད་བོད་པའི་གི་ཁོར་ཡུག་སྒང་ལ་ཉམས་ཞིབ་བྱེད་མཁན་རེད་ཨིན་ཇིའི་གི་རེད། ཡིན་ན་ཡང་ང་ཚོ་ད་ལྟ་ཚོགས་འདུ་ནང་ལོགས་ལ་བོད་པ་རང་སྐད་བཏང་བའི་རྒྱུ་མཚན་གཙོ་བོ་དེ་ནི། ང་ཚོ་བོད་པའི་གི་ད་གནད་དོན་དེ་བོད་པའི་གི་བཤད་ཐུབ་ན་ནི་དམིགས་བསལ་གི་ཁྱད་པར་གཅིག་བཟོ་གི་ཡོད་མཐོང་ཙང་ནི་ང་ཚོ་གི་བོད་པའི་གི་མཁས་དབང་དེ་འདྲས་ནི་གདན་འདྲེན་ཞུས་པ་རེད། ད་དུང་ངོ། བོད་ཀྱི་ཆུ་བོ་ཆེ་བ་ད་ལྟ་ཡར་ཀླུང་གཙང་པོ་ལྟ་བུ་ཡིན། འདི་ག་ལ་ད་ལྟ་ཆུ་རགས་ཆེན་པོ་ཅིག་འཛམ་བུ་གླིང་ནང་ད་རྒྱབ་པ་འདྲ་བྱས་ན་འཛམ་བུ་གླིང་ན་ཆེ་ཤོས་ཅིག་རྒྱབ་ཀྱི་ཡིན་པ། དེ་ནི་རྒྱ་ནག་གཞུང་གིས་གསལ་བསྒྲགས་བྱས་ཡོད་རེད། དོན་དེ་ད་ལྟ་ངོ། རྒྱ་ནག་གཞུང་གིས་ནི་ལོ་ལྔའི་འཆར་གཞི་ནང་ལོགས་ལ་ནི། དེ་ཆུ་རགས་དེ་ཡར་ཀླུང་གཙང་པོ་གྱི་སྨད་ཕྱོགས་ལ་ནི་རྒྱབ་ཀྱི་ཡིན་ལབ་ནས་ཁོ་རང་ཚོ་གིས་གསལ་བསྒྲགས་བྱས་བྱས་ཡོད་དུས་སྐབས་སུ་ལ་དེའི་གི། ད་ཡང་གཤམ་འོག་གི་རྒྱལ་ཁབ་རྒྱ་གར་རེད་དེ་ལྟ་བུ་བྷང་ལ་དེ་ཤ་རེད་དེ་ཚོ་ལ་ཡང་སེམས་འཚབ་ཆེན་པོ་སྐྱེ་བའི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད། ཨ་ནི་ད་ག་ནང་བཞིན་ཆུ་ལ་ལོང་ཀོན་གཙུག་ལག་སློབ་གྲྭ་ཆེན་མོ་ཟེར་དུས་རྩ་ནས་ད་ཐའེ་ལན་ནང་གི་གཙུག་ལག་སློབ་གྲྭ་ཆེ་གཅིག་གྲས་རེད་ཨ་ནི་བྱས་ཙང་འདི་འདྲའི་ནང་ལ་ཡོད་པའི་སློབ་ཕྲུག་འདི་གས་མ་འོངས་པའི་ད་གོ་སྒྲིག་ད་ལས་ཀ་བྱེད་མཁན་ད་འདི་འདྲ་ཉམས་ཞིབ་པ་ཆགས་ཀྱི་ཡོད་ཙང་ཨ་བགྲོ་གླེང་འདིའི་ཐོག་ལ་ཡར་ཁོང་ཚོ་ལ་གོ་རྟོགས་ཡོང་ཡག་ལ་ཡར་བརྗོད་གཞི། ག་རེ་ག་རེའི་ཐོག་ལ་བཀའ་མོལ་གནང་ཡོད་ན། དེ་ད་ད་ལོ་དེ་དམིགས་སུ་བཀར་ནས་ནི་ང་ཚོ་བོད་ཀྱི་ཆུ་བོ་གི་སྒང་ལ་ནི་ཚོགས་འདུ་དེ་ནི་གོ་སྒྲིག་ཞུས་པ་རེད། བོད་ཀྱི་ད་ལྟ་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་དེ་ནི་གི་བརྗོད་གཞི་དེ་ནི Tibet's Water Tower of Asia ལ་ནི Towards Global Common Good ལབ་ནས་དེའི་གི་བརྗོད་གཞི་དེ་དེ་འདྲས་བཞག་ཡོད་རེད། ད་དེའི་བརྗོད་གཞི་དེ་ད་ད་ད་བོད་དེ། ཨེ་ཤ་ཡ་གི་ཆུ་འགོ་ཅིག་ཆགས་ཡོད་པ་དང་དེ་གི་ཆུ་དེ་ནི་འཛམ་བུ་གླིང་ཡོངས་ཀྱི་དམིགས་བསལ་གྱི་ཨེ་ཤ་ཡ་གི་ནི་ཐུན་མོང་ཡིན་པ། དེ་འདྲའི་གི་བརྗོད་གཞི་དེ་ག་ལ་ནི་ང་ཚོ་གོ་སྒྲིག་ཞུས་པ་རེད། ལགས་འོང་ཨ་ནི་ཧེ་ཚོགས་འདུ་དེ་ག་ལ་ཅིག་ཞུ་བ་རེད་ཞེ་ན་ཚོགས་འདུ་དེ་གི་ཚུགས་ས་དེ་ས་ཁུལ་དེ་དཔེ་གལ་ཆེན་པོ་ཆགས་བསྡད་འདུག་བསམ་གྱི་འདུག་མང་ཆེ་བ་དེ་ནི་ང་ཚོ་རྒྱ་གར་ནང་རེད་དེ་གཅིག་ཝར་ཆུལ་ཚུགས་པ online དྲ་རྒྱ་ཐོག་ནས་ཚུགས་ཀྱི་ཡོད་རེད་ཨ་ནི་ཡིན་ན་ཡང་ད་ལྟ་ཚོགས་འདུ་དེ་ནི་ང་ཚོ་ཐའེ་ལན་ནང་འཚོགས་པ་དེ་ནི་ག་ལ་དཔེ། གལ་ཆེན་པོ་ཅིག་ཆགས་བསྡད་འདུག་བསམ་གྱི་འདུག་གང་ཡིན་ཞུ་རེ་བྱས་ན། ལྷོ་ཤར་ཨེ་ཤ་ཡའི་ས་ཁུལ་མང་ཆེ་བ་དེ་རྒྱ་གར་ནག་གཞུང་གིས་ནི་དེ་དཔེ་ནུས་ཤུགས་ཤུགས་ཆེན་པོ་ཅིག་ཡོད་རེད་དེ་ཡིན་དུས་སྐབས་སུ་ལ་ད་ལྟ་བར་དུ་ང་ཚོ་ད་སྙོབ་ཐུབ་ཡོད་མ་རེད་པ་ས་ཁུལ་དེ་ནི་དེའི་ད་ལྟ་ད་ང་ཚོ་ཚོགས་འདུ་དེ་བརྒྱུད་ནས་ནི་ང་ཚོ་ད་ལམ་ཀ་ཅིག་ཅིག་སངས་པ་འདྲ་ཅིག་མཐོང་གི་འདུག་ཨ་ནི་ང་ཚོ་དེ་འདྲའི་ཚོགས་འདུ་དེ་དང་པོ་ཅིག་ཆགས་བསྡད་ཡོད་རེད་ད་དེ་མ་འོངས་པ་ང་ཚོ། ད་ལྟ་དེ་ཁོར་ཡུག་ཚོགས་འདུ་རེད་འདི་ལྟ་བུ། མ་འོངས་པར་ཚོགས་འདུ་མང་པོ་ཅིག་ནི་གོ་སྒྲིག་ཞུ་ཡག་ཡོད་རེད་བསམ་གྱི་འདུག་ཨ་ནི་ད་ལྟ་ཚོགས་འདུ་དེ་ནི་གཞན་དང་མ་འདྲ་བར་ད་ལྟ་ང་ཚོ་མཐོ་སློབ་ཁག་གི་མཉམ་དུ་ལ་ནི་ཟུང་འབྲེལ་བྱས་བྱས་ཚུགས་ཀྱི་ཡོད་རེད་པ་ཨ་ནི་དམིགས་བསལ་གྱི་ད་ལྟ་མཐོ་སློབ་དེ་གི་དེའི་ནང་ལོགས་ལ་ནི་ཁ་ལོ་དམིགས་བསལ་གྱི་ཁོར་ཡུག་སྒང་ལ་དོ་སྣང་བྱེད་བསྡད་མཁན་དེ་འདྲའི་མང་པོ་ཅིག་འདུག་དེའི་ཚོགས་འདུ་དེ་ཁོང་ཚོ་ད་ལྟ་འདྲ། ཚོགས་འདུ་དེ་གོ་སྒྲིག་བྱེད་དུས་སྐབས་སུ་ལ་ང་ཚོ་གིས་དམིགས་སུ་བཀར་ནས་མི། ཁོར་ཡུག་སྒང་ལ་ཉམས་ཞིབ་བྱེད་མཁན་རེད་ཁོར་ཡུག་སྒང་ལ་དོ་སྣང་བྱེད་མཁན་རེད་ལས་འགུལ་སྤེལ་མཁན་རེད་དེ་འདྲས་རང་སྐད་བཏང་ཡོད་རེད། དེ་ཡིན་དུས་སྐབས་སུ་ལ་ནི་ཚོགས་འདུ་དེ་གའི་ད་གྲུབ་འབྲས་སྔར་དང་མ་འདྲ་བར་ང་ཚོ་བྱུང་འདུག་བསམ་གྱི་འདུག་ལགས་འོང།